གཟི་བརྗིད་ཆགས་ཉེས་པ་ས་གཡོས་ནས། ཐུགས་ཀར་པདྨ་དང་ཉི་མ་ལ་གནས་པའི་ཧཱུྃ་གི་འོད་ཟེར་གྱིས་དེ་ཡི་གང་མོས་པ་བསལ་བར་བྱས། ཟེར་དུས་ད་སྙིང་ག་དེའི་ནང་ལོགས་དེ་ལ། པདྨ། ཐུགས་ཀར་པདྨ་དང་ཉི་མ་ལ་གནས་པའི་ཟེར་ལབ་པ་རེད་པ། ཟེར་དུས་ད་པདྨ། མེ་ཏོག་པདྨ་དཔེ་ཆུང་ཆུང་ཆུང་ཆུང་རྒྱ། རོ་སོ་པདྨ་དེ་འདྲའི་ཆུང་ཆུང་ཅིག། པདྨ་ཁ་ཤར་བ་ནང་བཞིན་བྱས་ནས། པདྨ་ཇེ་ཆེ་པདྨ་ཆུང་ཆུང་ཅིག་དེའི་སྟེང་དུ་ཉི་མ་ཁོ་ཡང། པདྨ་ཁ་ཤར་བའི་ཆས་ཁ་ཤོར་རོ། དེ་འདྲའི་བཟོ་ཆུང་ཆུང་ཞིག་གིས། པདྨ་ཅིག་དང་ཉི་མ་ཇི་ལྟ་བུ་བཏང་ཞིང་རང་གི་སྙིང་ག་དེའི་གང།